དེ་ནས་སྐུ་མགྲོན་པའི་སྐོར་ལ་ངེད་ཅག་ཚང་མ་ངོ་སྤྲོད་གསལ་བསྒོ་བྱས་ཁག་ཙམ་མེད་འགྲོ་བསྟེན་གནང་འདོད་འཛུལ་བྱས་སུ་ཉུང་ངུན་ཞིག་ཞུ་ན་ཁོང་མཚན་ལ་གཞོན་ནུ་ཕུན་ཚོགས་ལ་དྭགས་ཀྱི་ངེད་ཅག་ཚང་མ་མཁྱེན་ཏེ་ཡོད་འགྲོ་ཕུན་ཚོགས་ལ་དྭགས་ཀྱི་སྐོར་ལ་དྭགས་ས་ཚུགས་པ་ཕུན་ཚོགས་ལ་དྭགས་ཀྱི་ཁོང་རང་མི་ཚེ་གང་མའི་ནང་ལ་དྭགས་སི་ཕི་ཡ་ཕྱག་ལས་མ་མང་པོ་ཞིག་མཛད་དེ་ནས་ནོག་བསྟེན་གནང་ཁོང་མང་ཁ་རིག་ང་དང།

དེ་ནི་ལ་དྭགས་སི་ལྡ་ནི་ཀ་དེ་ནི་ང་དང་ཡུ་ཏི་ལ་དྭགས་ས་ལ་དེ་ནི་ཏེ་ལྡ་ནི་ཀ་དེ་ནི་ཕུན་ཚོགས་ལ་དྭགས་ཀྱི Election Icon ཚུལ་ལ་དེ་ནི་ང་དང་གཞུང་གི་ཕྱོགས་ན་ལྡམ་མ་མཛད་དེ་འདུག་དེ་ནི Election Icon ལྡམ་བཅས་སྤི་ཀ་ན་ངེད་རང་ན་ངེད་རང་ཙམ་ཞིག་ཐད་པོ་རག་ཡང་དེའི་སྐོར་ལ་དེ་ནི་ང་དང་གཟིགས་མོ་པ་ན་ནོ་ནོ་གཟུགས་ཐུགས་ཞིག་རྗེ་མ་ལེ། ཆེ་ངེད་རང་ང་མ་དཔེ་ར་བདེ་མོ་ཏྲེ་ཏོས་དེ་ནི་ང་དང་བདག་འཛིན་ནི་ཞས་ཏེ་དེ་ནི་གཏི་མུག་གི་ཞས་ཏེ་དགུ་མ་ལྔ་ཐད་ལས། མ་ཡང་ཨའི་ཀོན་ཅུན་ཟེར་ཏེ་ཕོ་སོ་ཞེས་ལས། དེ་ནས་སུའི་བིས་སྐོར་ལ་སྐྱབས་ལྟ་ན་ཨེ་ལེགས་ཤེ་ནའི་ཨི་ཕྱག་ལས་པོ་ཅི་ནོག་སུའི་བི་ལས། དེ་ནས་ངའི་བདག་འཛིན་པོ་ཚང་མ་ཞུ་ལས། ཅེས་ཟེར་ན་ང་མ་ནས་བདག་འཛིན་ཡོང་ཚོད་ཟེར་རྒྱུ་མཚན་མི་འདུག་ཅེས་བྱས་ནས་སུའི་བི་པོ་ཁྱེད་ལྟ་ན་ངེད་ནང་བདག་ས་ཨི་ཡིས་ང་ཏང་ཨའི་ཨེ་ལེགས་ཤེན་ཀ་མི་ཤ་ནའི་ནོག་པ་ལས། དེ་ནས་ཡ་ཏི་འདར་ཇི་ཞུས་མཁན་ཨའི་ཟོ་ཕི་ཟར་ངེ་ན་ཁོང་ཆིབ་སི་ཨོ་བི་ནོག་ལེ་ཇོ་ཨན་སི་ཨོ་ང་ཏང་ནོ་ནོ་ཆོས་ཞུགས་སི་ནོག་ཀེ་ཟོ་ཕི་ཟར་དེ་ན་ཚོགས་ལེ་ནོ་ནོ་དེ་ལེགས་སི་ནོག་ལེ་ཀེ་ཟོ་ཕི་ཟར་ཁོང་ཕྱག་ལས་པོ་ཨི་ཟུག་སུའི་བི་ཕྱག་ལས་པོ་ཟུག་དྲག་པོ་འདུག་ལེ། དེ་ནས་ང་ཚོགས་སི་མི་ངོ་མཇུག་འཇུག་ག་ངེ་ན་སུའི་བི་ཕྱག་ལས་པོ་རྒྱལ་ལ་ནོག་ཟི་ཏི་ཛ་བི་ཁ་སྟང་ཤ་ད་ལ་བོ་ཏི་ནོག་ལེ་ཡ་རེ་མི་ན་ཨའི་ཀུན་བའི་ཀུན་ཅང་ཕོ་སོ་ཅོ་ཅོ་སི་མི་འདུག་ཡ་ལེ་མ་གར་བདག་འཛིན་ནི་ཞས་ཏེ་གུ་མ་དྲག་པོ་ཚོར་ངེ་ན་ཀྲིག་ཀྲིས།

གི་ཝོར་ཐང་ཆུ་ཚོགས་ཀ་ཟུག་ཁག་ཅན་ཡིན་ནོག། ཝོར་ལ་ཨེ་ལོ་མི་ཅེས་ལེ། དེ་ནས་ནོར་ནང་ཁོང་ཨེ་ང་ཉམས་མྱོང་ཞིག་སར་ལེ་ཡི་ཨའི་ཀོན་ཅོས་ཏེ་ནས་ཁོང་ཨེ་ང་དང་ཀར་གིལ་ལ་ཁྱེར་ཟེར་ལེ། དེ་ཀར་གིལ་ལ་ང་རྡ་རཱས་དང་ཀར་གིལ་ལ་མི་མང་ལ་ཐུག་ལེ། དེ་ནས་ཨི་ཟུག་སོང་ཏོག་ནོ་ནོ་ཨི་ཡོ་ལ་དྭགས་སེ་ལེ་ནང་ཀར་གིལ་ལ་མི་ཀུན་སན་ཝོས། ན་ནིང་འགོ་མའི་ཨེམ་པི་ལེག་ཤན་ནང་ལེ། སེ་ཝེན་ཏི་ཨོ་ཉིས་སྟོང་བཅུ་དགུའི་ནང་ལེ། ཀར་གིལ་ལ་སེ་ཝེན་ཏི་ནཱེན་ཡ་ནི་ཀི།

བདག་ས་ང་དང། དབྱིས་དེ་ནི་ཁོང་སྟེ་འོང་མ་འདུག་པ་ལས་དབྱིས election ནི last པོ process པོ་སུའི་བི last པོ ongoing process ཡིན། ད་རུང། ལོ་ལྔ་བཅུའི་སྔོན་ལ་ཤུ་རུ་སོང་བ་ད་རུང་ལོ་བརྒྱ་ལས། དེ་ནི་ངེད་རང་ང་དང་རྩ་ཁྲིམས་པོ་ཟུག་གྲགས་པའི་གི་ནོར་བཟོ་ངེད་རང་གཞོལ་དབྱིས་བསྡུར་དེ་སོང་ལ་ལས། གིས་འཛམ་བུ་གླིང་རྩ་ཁྲིམས་མང་པོ་དགག་པ་ཡུལ་ཀུན་ལ་ལས། ང་དེའི་རྩ་ཁྲིམས་མ་མ་ནས study ཆོག་རྣོག་ལོ་ཨི་ཟུག་རྩ་ཁྲིམས་ངེད་རང་ཕུན་སུམ་ཚོགས་མཁན་ཞིག་ཅིས་མཛད་དེ་ལས། དེ་ནི་ངེད་རང་ཨམ་བེད་ཀར་པང་ཨི་ཟུག་བྷ་བྷ་སཱ་བྷ་ཨམ་བེད་ཀར་ཨི་ཟུག་མི intelligent གི་དགག་པ་ལས་ཤེས་རབ་ཅན།

Election Icon ནི་ཚུར་ལ་དེ་རིང་ང་དང་མི་མང་ཀུན་ན་མོལ་ལ་མཛད་ས་ལ་རེད་ང་དང་ཡིན་ན་ང་དང་ཨེ་ལྡན་གཟུགས་མེད་ཁ་མེད་ས་ལ་མཛད་ཡོད་ཟེར་ཧ་ལ་གསུངས་པ་སང་ད་མི་མང་ཀུན་ནི་ཡིན་ན་ང་ཙམ་ཞིག་ཁག་ཡིན་ནོག་ཡང་མི་མང་ཏེ་བཞག་ཨ་ཐུག་གཟྡ་ལས་སྡུག་གོ་ཤེས་སྤེལ་བ་ཀ་ར་ཚོགས་ན་ཡང་ལན་ཞིག message ཞིག་བཞུས་གནང་དང་ཤང་ག་ཟུག་ཤིག་སྐུལ་ཤེས་ར་ཤང་ཧ་ལས། Bilkul ངེད་རང་མ་དཔེ་ར་བདེ་མོ་སི་ལ་ཤང་སྐུལ་ཅེས་པོ་ངའི་ལ་སི་བ་ནོག་ཡ་ལས་དེ་ནི་ང་གླུ་བཏང་མཁན་ཞིག་སོང་པ་ཤང་སྐུལ་ཉན་ར་རག་ཡ་ལས།

ད་ང་དང་ཡང icon གཅིག་གི་དེ་ཙོག་ཞིག་ཡོང་འདུག་པ་ལེ་ང་དང་ལ་དྭགས་སི་ཡང་རྒྱ་གར་མ་མང་པེ་ནང་ལ་རང་སྐྱོ་དེ་འདེམས་སྐོ་སྤོ་ས་ལ་རྫ་རྒྱུད་སེ་སྐུལ་མ་ཅོ་ཅའི་སི་ཆེར་ཀ་རི་གང་ཡོད་དུ་ཨ་བི་ག་ལ་ར་གཟུགས་ཞིག་མ་ཁོང་འདུག་ལེ་ད་ཤེད་ཁོང་ང་ཅང་དང་ལམ་ཆོད་མོ་ལ་རག་ལེ་དེ་ནས་ང་ནུབ་རང་ལམ་ཆོད་མོ་ལ་རག་འདི་ར་སི་ལ་ང་སོང་པིན་ལེ་བཟང་སྐ་ལང་ཟེ་རག་ལེ་མར་དང་དེ་ནས་ཨི་སུ་གི་ནུག་ནོ་ནོ་ལེ་བཟའ་མ་ན་ཆེན་ཆོ་གེ་ལེ་ཡེ་ནེ་རེ་ཏུའི་བོར་ཟེ་ནོག་ལེ

ཡི་དུར་དར་ཤན་པོ icon ཡིན་ནོག། ལ་དྭགས་སི་མི་རེ་རེ ambassador རེ་ནོག། ལ་དྭགས་སི་པ་ཤེས་རབ་ཡོད་མཁན། ལ་དྭགས་སི་པ་བསམ་པ་དང་ཉན་མཁན་ལེ་ནང་ཀར་གི་ལི་མི་ཡི་ཏེའོ། ཐོ་རེ་ང་དང་ང་དང་སཱ་བི་ཅོ་ལི་པུ་རུ་ཅོ་ཅི་ལི་ཅི་ནོག་ལི་སྔོན་བཅུག་ཅི་ནོག་སྔོན་བཅུག་ཅི་ལི། དེ་ནས་ཀ་ལི་རང་གཞན་ཀ་ལི་རང་ང་དང་འདེམས་བསྐོ་སི icon ཅིག་གུར་བར་ནས་ཕར་ལ icon ཅིག་སྤྱི་ཆགས་ལ་གཞུང་ཆེན་པོ་ངས་བསམ་ཡང་ན་དྭགས་སཱ་ཀ་ལི་རང་དེ་ནས

མེ་ད་རི་ཉི་ཤུ་ག་ཀ་ནས་མེད་ཨེ་ལོ་མ་ཅོ་ནང་མེད་མ་ཅོ་རང་རང་ཨེ་བོད་རིན་ཅན་བོ་གོད་ལ་མ་ས་ལ་ཀ་ནས་མེད་ས་ལ་ཟད། ཅེས་བྱས་ན་བོད་དེ་ཁ་ནས་དེ་ནས་རྒྱ་གར་གང་པོ་ངོ་ན་ནོག་སྔོན་བཅུག། ལ་དྭགས་པ་ཁྱད་དེ་ནས་ཤེས་རབ་ཡོད་མཁན་ཡོད་ཚུལ་ཁྲིམས་ཡོད་མཁན་ཡོད་ཤེས་ཡོན་ཡོད་མཁན་ཡོད་བཀྲ་ཤིས་བདེ་ལེགས་འཇུ་ལེ། ཇ་གོ་ཇ་གོ་རེ།

བཅུ་ལས་ན་སུ་ལུན་ཏན་པོ་ང་རིག་འཛིན་སྒྲོལ་དཀར་སུང་ལ་ན་སུལ་ཁག་བཅའ་དགོན།